བདེ་གི་གུ་ལ་ཆེ་གི་ཧ་གོ་ནི་གི་དན་ལུ་ཆེ་གི་ལ་བ་ཡུལ་མི་གི་རེ་དི་ཨོ་ར་བེ་རུ་དི་ཟུ་མེ་གི་དོ་རུ་ར་ཆེ་གི་ཁ་བྱི་དི་ཏོ་རུ་བྱི་བ་ཆིན་ཆེ་གི་ལ་བ་ལུ་ཡུལ་མི་གི་མུ་བ་ལ་ར་བེ་རུ་དི་ཁ་ལ་ཆེ་གི་དི་ཟུ་མེ་གི་ལུ་ཇུ་དི་ཚུ་ཧ་གོ་སུབ་སེ་སུ་ནི་ཨི་ཁ་ཆེ་བ་ར་ང་ཅེ་མི་དི་ཚུ་གི་དོང་ཁལ་མ་ལམ་ཇོ་དི་མེ་མ་ལུ་དི་ཟུ་མེ་ཐ་རིན་ས་ལི་ཨོ་མི་གི་མི་དི་ཚུ་ལུ་མེ་མ་ལུ་ཡེ་ནེ་ཆི་ན་ར་གོམ་གོམ་ས་ར།

སྨན་མ་ས་དར་མ་ར་ཆས་ཀྱི་ཡ་སྨན་ཁ་ན་སོང་ཡང་བྱིས་པ་ཆོས་ཀྱི་དྲུང་ཚོ་ལུ་བསྟན་འདི་གི་བས་ཆ་ར་གི་ཤ་གི་ལུས་འདི་ག་ཏི་སོང་སོགས་ཀྱི་ལས་གཞོམ་ཅི་བེའུ་འག་མ་བེ་ནི་གི་དོན་ལུ་ཆས་ཀྱི་ཡ་དྲུང་ཚོ་ལུ་ཆས་ཀྱི་བསྟན་གོ། དེ་ལས་བས་ཅམ་ཅི་ཡ་དྲུང་ཚོ་གི་ཡང་བྱིས་པ Doctor གི་ང་ཆ་ལུ་བྱིས་མི་གི་སྨན་གི་གོ་ལས་བས་འདི་སྨན་འདི་ང་ཆས་ཀྱི་ཏིག་ཏིག་བེ་དུས་སྐབས་འདི་ན་ལུ་ང་ཆས་ཀྱི་ས་དེ་འོང་གོ། འདི་གསུམ་པའི་ས་དེ་ཇོ་བོ་རུ་བྱེད་པའི་སྤྱིན། ང་བྱེད་རྨིས་ཏེ་ཚུལ་ལུགས་རྣམ་མ་བསམ་མེད་ཀྱི། ཧྥི་བར་ཡང་བྱིན་པ་དྲིའི་ལྕགས་ཕུད་ཀྱི་སྒོ་ལས་པའི་ང་བྱེད་ཀྱི་ཆད་ལུགས་ད་རེས་ཀྱི་ཆུ་རུ་ཀྱི་ལས་རིམ་ན་ཡང་བྱིན་གྲུ་པགས་ཀྱི་ལས་རིམ་ན་ཉི་མ་ཀྱི་ལས་རིམ་ན་ལུས་ངག་གི་ཆད་ལུགས་ཞུགས་ཨིན། བྱེད་ཕམ་སྤུན་ཆེ་དེ་ཚུལ་གྱི་ན་མས་བྱེད་ཀྱི། ཨ་ང་འདི། ད་པོ་རང་ནི་གསུམ་པའི་ཐེ་ནོ་མས་སེ་མ་པ་ལེ་ར་བྱེད་ཀྱི་འདི་གསུམ་པའི་རྣོ་འདི་བདུན་ནི་རྨིས། ག་བྱིན་མ་སོ་ལར་བུར་བྱེད་པའི་སྤྱིན་ང་བྱེད་རྨིས་ཏེ་ཚུལ་སེམས་འདི་རྣམ་མ་བསམ་མེད་ཀྱི། ལས་གཞོམ་བྱེད་ཀྱི་རྣོ་བསམ་སྟངས་འདི་གི་བས་རང་གི།

སྐུ་གཟུགས་བཟང་པོ་གཉན་སེ་མི་ཆམ་ད་པིན་སིམ་འདི་ཚོ་ཀ་ར་ལུ་སེ་མི་ཀུན་སྤྱོད་ཀྱི་མཚན་གྱི་ནང་ན་ལས་ར་ཆེ་ཀ་ར་ལུ་རྒྱལ་མ་སི་ད་ཁྲི་འདི་ད་རེབ་ཕྱི་རོལ་གྱི་ལས་རིམ་གྱི་ནང་ཞིང་ཆེ་ཀ་ར་ལུ་ཅན་པོ་ལེགས་སོ་ཡུས་སེ་ཤུ་ནི་ད་རེ་གི་ནང་ན་ལུ་ཆེ་གི་ལུ་རྒྱུ་འདི་ཚོ་ག་གཅིག་སྐུ་ལས་ཤི་ནི་ཨི་ན་འདི་ཚོའི་ཀ་ར་ཆེ་གི་ཧ་གོ་དེ་བས་འོང་ཆེ་ཕམ་པིན་ཆ་འདི་ཚོས་གི་ནམ་མ་སེ་མའི་སེམས་གྱི་ནང་ན་ལས་ར་དོན་ད་ར་ད་རེ་ང་གི་ནམ་མ་སེ་མའི་སྡུག་བསྔལ་ད་གང་ངལ་ན་ལུ་ཡུས་ད་རེ་ང་ཆེ་གི་འདི་ཚོ་མེད་གི་མོ་པ་ན་ལས་ཁབ་ཆེ་ཤིང་འདར་ལུ། བདེ་གི་ང་ཅིག་གི་ག་ཅིག་གི་ལུ་ཅུ་ལ་པི་ན་བདེ་གི་གོ་ལས་ང་གི་ཉེན་གས་སེ་ཧོམ་ལུ་ཅི་བས་ཅིན་དོན་ན་ར་སྐྱོན་བཅོས་ཀྱི་ཆེ་ལུ་ན་མ་ས་མེད་གི་བྱིན་རླབས་དང་དགའ་ཚོ་ཆེ་ག་ར་ལུ་ནའོ། ཉིན་ཅི། ཆེ་ཕམ་པི་འཆ་དི་ཆུ། དི་ཨ་ལུ་ཅི་ན་མ་ས་མེད་གི་རང་གི་ར་ལུ་སོ་ཆེག་དི་ཤིང་ནི་བས་དི་ཨ་ལུ་དི་ན་མ་ས་མེད་གི་ནག་ཚལ་ནལ་ཕ་ར་ཇོ་དི་ཇོ་དི་དི་ར་དུ། དི་ནག་ཚལ་ན་ལུ་ཇོ་དི་ཡོབ་དཱ་ལུ་ཁོ་ན་མ་ས་མེད་གི།

དེ་ཨ་ལུ་དེ་གི་ན་མ་སི་མི་ཁབ་དེ་ཚོ་སོབ་ཤིམ་ད་ལུ་དེ་གི་ན་ན་ལེ་ར་དོ་རུ་ར། དེ་བཟོ་མེད་གི་ཨིང་མ་ཏུ་གཏུབ་གི་ཨིང་དེ་ཚོ་ལུ་བི་གོ་ལེ་བས་དེ་ཨ་ལུ་དེ་གཟུ་ཁམ་ཀླུ་སི་སི་ཐོམ་མེད། དེ་ཅམ་ཆི་མེད་མེད་ལབ་ད་དེ་བཟོ་མེད་གི་ཨ། ཨུ་ཁོ་གི་ན་ལྷ་མེད་མེད་ཡང་ཆི་མ་གེ་ལྷ་ལུ་མེད་མེད་དེ་བོ་ད་དོ་རུ་དོ་འཇིམ་དེ་དེ་ཨ་ལུ་དེ་གི་ན་མ་སི་མེད་གི་མ་དོ་མ་དོ་གི་དེ་བཟོ་མེད་གི་ཁུ་གི་དབྱིངས་སུ་མེ་དབུགས་འདི་བཞག་འདི་བས་སོང་ཡིན། འདི་གི་སྟེང་ལས་འདི་མི་འདི་གི་འདི་ཨ་ལུ་འདི་གི་སེམས་ཀྱི་ནང་ན་ལྷས་ར་སྣ་མ་སངས་མེད་ཀྱི་ཀྲོག་འདི་ཡོད་པའི་གོ་ལས་པས་འདི་སྣ་མ་སངས་མེད་ཀྱི་སྡུག་བསྔལ་དང་བ་ཅན་ཐོབ་པའི་གི་ཨ་ལུ་ཅི་ཨི་མེད་ད་ཁོ་ཤི་ནི་གི་དོན་ལུགས་ཁོ་ནགས་ཚལ་ནལ་བ་འཇོ་ཡིན། དེ་སྦེ་འགྱོཝ་ད་ལུ་ཉིནམ་གཅིག་གི་ཚེ། འདི་ཨ་ལོ་འདི་གི། འདི་སུ་མེད་གི་ཁོ་ར་གི་ཨུ་ཀ་གུ་ཐབ་ཏ་དེ་འབད་རུང་ཡང་ཅིན་མེ་ཁོ་ར་གི་འགྲོ་གསུམ་གི་བེ་ཁོ་གི་དི་དུང་ཡེ་གུ་ལུ་རྐྱབ་སྟེ་གི་སྦེ་ཁོ་ཤི་ནི་གི་འདི་བཟུམ་མའི་གི་ནག་ཀ་ཅུ་ལོ། ཚལ་མ་ནང་ལུ་འབདཝ་ད་ལུ་འདི་མི་འདི་ཚུ་གི་གཅིག་གིས་མཐོང་འདུག། འདི་ཁ་ལུ་ནུ་ཚོ་མི་གཅིག་འདི་བུ་གཅིག་གི་ཡང་ཅིན་འབདན་ཨ་པ་གཅིག་ཡང་ཅིན་འབདན་ཨ་ཁུ་གཅིག་ཡོད་མི་འདི་གིས་མཐོང་སྟེ་གི་སྦེ་ཁ་ཅི་བེ་བོ། ཝེ་ཨ་ལོ། ཁྱེད་ཀྱིས་ནམ་མེད་ཁ་ཅིག་གིས་དེ་ཚོ་མེད་ཀྱི་ལག་ལེན་ཐབས་འོང་མོ། འདི་མ་པོ་ལེ་ར་ཁྱེད་ཀྱིས་རང་གིས་རང་གི་སྲོག་འདི་དེ་ཚོ་མེད་ཀྱི་སྡང་ཟིན་མ་བེ་ཨ་ཆ་ར་གི་མནའ་མ་ས་མེད་ཀྱི་ཨ་ཡི་ཨ་ཕ་གི་སྐད་ཅབ་དེ་གི་ཡོད་ཡོད་བདའ་ལོ་ཁྱེད་ཀྱིས་འདི་སེམས་ཁ་ལོ་མནའ་མ་ས་མེད་ག་ཚོ། ནམ་མེད་ཁྱེད་ཀྱིས་འདི་ཚོ་མེད་ལག་ལེན་ཐབས་འདི་མེད་འོང་འདི་ཚོ་མེད་ཀྱི་ལག་ལེན་ཐབས་འདི་འོང་བུ་བྱེད་པའི་ཕྱིན་རང་གི་མནའ་མ་ས་མེད་ཀྱི་སྡུག་བསྔལ་དང་དཀའ་བསྔལ་བར་ཆད་འདི་ཚོ་རང་ལོ་ར་བཅུམ་ཨིན།

འདི་སུ་མེད་ར་གཉན་སེམས་མི་བྱམས་དང་ཕུན་སེམས་འདི་ཚུ། རང་གི། རང་གི་སོ་འདི་ཅབ་གཟེ་ནི་གི་དོན་ལུ་ཀན་ཆུ་ལུ་ང་ཆེ་གི་སྨན་ལམ་ཞུག་གོ་སྨན་ལམ་ཞུག་དང་ཐུན་འདི་བས་ང་ཆེ་གི་སྤུ་མོ་ས་ཙུག་འདི་གི་བས། ལབ་གཉིས་གཅིག་ཁ་དོམ་འདི་གི་བས་ང་ཆེ་གི་ཀན་ཆུ། ང་ལུ་སྣ་མ་སེ་མེད་གི་བྱིན་རླབས་ཟོ་འདི་སྣ་སེ་འདི་སུ་མེད་གི་སྨན་ལམ་ཞུག་རུ་ཆེ་བས་བྱིན་ཀན་ཆུ་གི་ང་ཆེ་གི་སྨན་ལམ་འདི་སེ་འདི་གི་བས་སྣའོ།

ད་དགུ་ཐོམ་དེ་བས་མ་ཤེས་པོ་ཤི་བས་ཅིན་ད་རེ་ན་བ་ང་ཅི་གི་ན་འཇའ་ལུ་མ་ལུ་འོང་དེ་ཏཱ་འོམ་ད་ལུ་འདི་ཁ་ལུ་སྣ་མ་སི་མེ་གི་ཁ་རླབས་ད་ལུ་བླ་མ་སུབ་ཅི་ལམ་འཇོག་ད་ལུ་ག་དེ་འཇོག་ན་མ་ཤི་བ་ལུ་འདི་སྣ་མ་སི་མེ་གི་ཆུ་ལོ་ཐབ་དེ་བས་འཇོག་དེ་འདུག་སྨྲས་ན། ཉིན་གཅིག་གི་ཚེ་ང་ལོས་དེ་བཟུ་མེ་བྱུང་ཅི་དེ་བས་འོ་ད་ལུ་ང་གི་ཀུན་སྤྱོད་ཀི་ཀུམ་དེ་ལུ་འོང་ཤིམ་ད་ལུ་མ།